ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་ཡི་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུག་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང། ཆོས་གཏམ་དང། ན་ཚ་མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། Radio ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི།

ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་བསྐྱལ་ས་གི་རྒྱ་དེ་འདི་རུ་ཡོད། ཡི་གེ་བསྐྱལ་ས་རྒྱ་དེ་ལས་རིམ་ཨ་ས་གི་སྦ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།

གསན་ཞུ་རོགས་གནང། ཁོང་ཚོ་གི་སྐྱོབ་པའི་གི་སྐྱོབ་སྟངས་ཁོང་ཚོ་ལ་ཕྱག་འཚལ་ལོ་ཁྱེད་ཚོ་མི་མང་ཚང་མ་གི་ལ་ང་འདི་བཀའ་དེ་བརྗོད་པའི་ཐོག་ལ་ཡབ་ཡེ་ཤུ་གི་ཁྱོད་གི་ང་ལ་རོགས་རམ་གནང་རོགས་གནང་བྱས་ཨ་རེ་མིན། ད་དེ་རིང་གི་དེ་ལས་རིམ་དེ་ང་ཁྱེད་ཚོ་མི་མང་ཚང་མ་ལ་ཅི་ཟེར་ཟེར་ཡིན་ན། ཡབ་ཡེ་ཤུ། སྐུ་འཁྲུངས་ནས། དེ་ནས་ཁོང་ཚོ་རང་གཙང་མ་བྱེད་ཆ་ཁྲུས་གསོལ་བྱེད་པ་རེད་འོ་ད་དེ་རིང་འདི་ཁྲུས་གསོལ་དེ་ག་རེ་བྱས་ནས་བྱས་འདུག་དེའི་གི་ཐོག་ལ་ང་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་གསུང་རོགས་གནང། གསུང་གསན་རོགས་གནང། དེ་ཡི་ཚེ་ཁྲུས་གསོལ་མཁན་གི་ཡོ་ཧ་ན་བྱུང་ནས་ཡ་ཧུ་དཱ་ཡི་འབྲོག་སྟོང་ན་ན་ཆོས་བཤད་ཅིང་ནམ་མཁའི་ཡི་རྒྱལ་སྲིད་ཉེ་བར། སླེབས་པས་སེམས་སྒྱུར་ཅིག་གསུངས་སོ་ལུང་བསྟན་པ་ཡེ་ཤ་ཡས། འབྲོག་སྟོང་ནང་ནས་འབོད་པའི་གི་སྐད་དེ་ཡིས། གཙོ་བོ་ཡི་ཕེབས་ལམ་གྲལ་སྒྲིག་བྱོས་ཤིག་དང། ཁོང་གི་ཕེབས་ལམ་དྲང་པོར་སྲོངས་ཤིག་ཟེར། ཞེས་ལུང་བསྟན་པའི་གི་སྐྱེས་བུ་ནི་འདི་ཀ་ཡིན་ནོ། ཡོ་ཧ་ན་ནི་རྔ་མོང་གི་སྤུ་ཡིས།

གནས་པ་ཐམས་ཅད་ཁོང་གི་དྲུང་དུ་སོང་སྟེ་སྡིག་པ་མཐོལ་ནས་ཡོར་དན་ནང་ཁྲུས་བླངས་སོང། ཕ་རུ་ཤི་པ་དང་སད་དུ་ཀེ་པ་མང་པོ་ཁྲུས་ལེན་པའི་གི་ཕྱིར་ཡོང་བར་གཟིགས་ནས་ཡོ་ཧ་ན་གྱིས་འདི་དག་ལ། དུག་སྦྲུལ་གྱི་རྒྱུད་ཡོད། མ་འོངས་པའི་གི་ཐུགས་ཁྲོ་ལས་ཁྱོད་ཅག་འབྲོས་པར་སུས་བསྟན། འགྱོད་ཚངས་དང་མཚུངས་པའི་གི་འབྲས་བུ་སྐྱེད་ཅིག། ཨ་བྷ་ར་ཧམ་ང་ཅག་གི་ཡབ་ཡིན་ཟེར་བའི་གི་བསམ་པ་མ་སྐྱེད་ཅིག་ངས་ཁྱོད་ལ་ཟེར། དཀོན་མཆོག་གིས་རྡོ་འདི་རྣམས་ནས་ཨ་བྷ་ར་ཧམ་ལ་བུ་རྒྱུད་སྐྱེད་པར་ནུས། ད་ཤིང་སྡོང། ཤིང་སྡོང་རྣམས་ཀྱི་རྩད་པར་སྟ་རེ་བཞག་ཡོད་པས་འབྲས་བུ་བཟང་པོ་མི་སྐྱེ་བ་རེ་རེ་བཅད་དེ་མེ་ལ་འདེབས་སོ། ཁྱོད་ཅག་འགྱོད་ཚངས་བྱའི་ཕྱིར་ངས་ཆུ་ཡི་འདྲེ་གདོང་གིས་ངའི་རྗེས་སུ་བྱོན་པ་འདི་ང་ལས་མཐུ་སྟོབས་ཆེ་བས། ང་ནི་ཁོང་གི་ཞབས་ལྷམ་ཁུར་དུ་འང་འོས་པ་མིན། ཁོང་གིས། ཁྱོད་ཅག་ལ་དམ་པའི་གི་ཐུགས་ཉིད་དང་མེ་ཡིས་ཁྲུས་གནང་བར་འགྱུར། ཁོང་གི་ཕྱག་ན་འཁྲབ་གཞོང་ཡོད་དེ་གཡུལ་འཐག་ལ་ཤིན་ཏུ་བྱི་དོར་བྱས་ཏེ། ཉིད་ཀྱི་གྲོ་ནི་བང་མཛོད་དུ་བསྡུས་ཤིང། ཕུབ་མ་མི་འཆི་བའི་གི་མེས་བསྲེག་པར་བྱའོ་ཞེས་གསུངས་སོ། དེ་ནས་ཀིན་ཡེ་ཤུ་ག་ལིལ་ནས་ཡོར་དན་གྱི་འགྲམ་དུ་ཡོ་ཧ་ན་གྱི

རྗེས་སུ་བཅུག་གོ་སྐུ་ཁྲུས་བཞེས་པ་ཙམ་གྱིས་ཡེ་ཤུ་ཆུ་ཡི་ནང་ནས་ཐོན་པ་དང་ནམ་མཁའ་ཕྱེས་ཏེ་དཀོན་མཆོག་གི་ཐུགས་ཉིད་ཕུག་རོན་ལྟར་བབ་ཅིང་ཁོང་གི་ཐོག་ཏུ་བཞུགས་པར་གཟིགས་སོ།

སད་པ་པོ་སྐུ་དྲུང་དུ་འོངས་ཏེ་ཁོང་ལ་ཁྱོད་དཀོན་མཆོག་གི་སྲས་ཡིན་ན། རྡོ་འདི་རྣམས་བག་ལེབ་ཏུ་གྱུར་བའི་བཀའ་གནོང་བཀའ་གནོང་ཞིག་ཞུ་བ་དང་བཀའ་ལན་དུ་མི་ནི་བག་ལེབ་གཅིག་པུས་མི་འཚོའོ་དཀོན་མཆོག་གི་ཞལ་ནས་བྱུང་བའི་བཀའ་ཐམས་ཅད་འཚོའོ། ཞེས་བྲིས་འདུག་གསུངས་སོ་དེ་ནས་བདུད་ཀྱིས་ཁོང་གྲོང་ཁྱེར་དམ་པ་དེར་ཁྲིད་དེ་ཚུལ། མཆོད་ཁང་གི་དབུ་རྩེར་བཞག་ནས་ཁོང་ལ། ཁྱོད་དོན་ཕོ་ཉ་རྣམས་ལ་བཀའ་སྩལ་ཞིང་ཁྱེད་ཀྱི་ཞབས་ནི། རྡོ་ལ་མི་ཕོག་ཕྱིར་དེ་ཚོས་ལག་པར་ཁྱེད་ནི་འཁྱེར་བར་འགྱུར་ཞེས་བྲིས་བྲིས་འདུག་པས་དཀོན་མཆོག་གི་སྲས་ཡིན་ན་མར་མཆོངས་པར་མཛོད་ཅིག་ཞུས་སོ་ཡེ་ཤུས་དེ་ལ། ཁྱོད་ཀྱིས་རང་གི་དཀོན་མཆོག་གཙོ་བོ་ཡི་ཐུགས་མ་སད་ཅིག། ཅེས་ཀྱང་བྲིས་བྲིས་འདུག་གསུངས་སོ་ཡང་བདུད་ཀྱིས་ཁོང་རི་ཤིན་ཏུ་མཐོན་པོ་ཞིག་ལ་ཁྲིད་དེ་འཇིག་རྟེན་གྱི་རྒྱལ་ཁབ་ཐམས་ཅད་དང་དེ་ཡི་དཔལ་བསྟན་ནས་ཁོང་ལ་ཁྱོད་ཀྱིས་ང་ལ་བརྐྱངས་ཕྱག་བརྐྱངས་ཕྱག་འཚལ་ན་ངས་འདི་ཐམས་ཅད་ཁྱོད་ལ། ཕུལ་བར་བྱའོ་ཞུས་པ་དང། ཡེ་ཤུ་གིས་ཁོང་ལ་བདུད་ཁྱོད་ཕར་སོང་དོན་ནི་རང་གི་དཀོན་མཆོག་གཙོ་བོ་ལ་ཕྱག་འཚལ་ཞིང། ཁོང་གིས་ཁོང་གཅིག་པུ་ལ་བསྙེན་བཀུར། ཞུས་ཤིག་ཅེས་པ་བྲིས་གསུངས་པ་དང་བདུད་ཁོང་གི་དྲུང་ནས་སོང་བ་ལས།

མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་འདི་བཀའ་འདི་ནང་བྱས་ནས། དེ་རིང་གི་འདི་རུ་རྫོགས་སོང། མི་མང་ལྷན་རྒྱས་རྣམ་པ་ཚོ། དྲིལ་སྒྲོག་ཉན་པའི་མི་མང་འདི་ནི་དུས་ཚོད་ཀྱི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་པའི་དུས་ཚོད་འདི་རུ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅིག་སང་ཉིན་ཡང་དེ་ཡི་དུས་ཚོད་འོ་རང་ཚང་མ་ཡང་མཇལ་གི་རེད་ཐུགས་རྗེ་ཆེ།

བྱས་ནས་དུས་ཞུགས་ཡོད་ན་དེ་ཕྱོགས་མཐོང་དེ་ཕྱི་མ་བྱས་ནས་རྒན་རྒོན་ཆགས་ཀྱི་རེད་འོ་རྒན་རྒོན་ཆགས་འོས་པའི་སྐབས་ནས་ཡང་ཕྱོགས་མཐོང་གི་དུས་ཚོད་དེ་རང་ལ་མི་རག་གི་རེད་འོ་དེ་དུས་ཚོད་དེ་ནི་འགྲོ་བའི་སྐབས་ཡིན་ནོ་ཞེས་དུས་ཚོད་བྱེད་མཁན་དེ་ཉི་མ་གཅིག་ཡང་སྐར་མ་གཅིག་ཡང་མི་སྡོད་མཁན་རེད་ཁོ་སྐོར་ར་བརྒྱབ་སྟེ་ནམ་བས་ན་འགྲོ་གི་ཡོད་འོ་ད་དེ་དུས་ཚོད་ནང་ལ་ཡབ་དཀོན་མཆོག་གི་གནང་མཁན་གི་ཁྲིམས་ལ་ཁུར་ནས་ཉང་རང་གི་དུས་ཚོད་ལ་ལེགས་བྱས་ནས་འགྲོ་ན་འདི་དེ་ཚེ་འདི་དང་ཚེ་ཕྱི་མ་གཉིས་ཀྱི་བར་ལ་ཕན་ཐོགས་ཡོད་པ་རེད་དུས་ཚོད་དེ་ནི་ཡབ་དཀོན་མཆོག་གིས་ཉིད་རང་ལ་བསྐུར་གནང་པ་རེད་འོ་ད་དེ་དུས་ཚོད་ལ་མི་མང་ཚང་མ་དེ་ཡབ་ཡེ་ཤུ་གི་བཀའ་ལ་ཁུར་ནས་རང་གི་འགྲོ་སྟངས་དེ། བྱས་ན་དེ་མི་ཚེ་ཡག་པོ་ཅིག་གང་ཡང་ཡོང་བ་མ་རེད་ཨོ་ད་དེ་ལ་ངས་ཅི་ཞུ་གི་ཟེར་ན་དུས་བཞི་འདི་ནས་རང་གི་ཐོག་ལ། མང་པོ། འོ་དེ་ཡོད་པ་རེད།

ཉིད་ཀྱིས་འདིའི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱའི་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་བསྐྱལ་ས་གི་རྒྱ་དེ་འདི་རུ་ཡོད། ཡི་གེ་བསྐྱལ་ས་རྒྱ་དེ་ལས་རིམ་ཨ་ས་གའི་སྦ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།

ཞེས་གསུངས། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལན་གྱིས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།